གངས་འཁྱགས་ཀྱིས་གངས་འཁྱགས་དཔལ་གྱི་སྒྲ། ཧྲོག་ཧྲོག་ཟེར་གྲགས་པ་དང་འོད་འཚེར་འཚེར་བྱས། ལུང་གཤོང་དུ་བུ་མོ་ཆུང་ཆུང་ཞིག་གཉིད་ཁུག་ནས་ཡོད་པ་དང་མོའི་རྨི་ལམ་ནང་དུ་གདོན་འདྲེ། ང་ཚོ་གདོང་འདྲེ་ཟེར་གི་ཡོད་གདོང་འདྲེ་མ་གཏོགས་གདོན་འདྲེ་རེད་དོ་ག་འོག་ད་ན་རོ་དོ་ན་དོན་རེད་དོ། གདོན་འདྲེ་གངས་གཟིག་དེས་གསང་བའི་རོལ་དབྱངས་ཐོས་པ་མ་ཟད་གྲིབ་གཟུགས་ལྟ་བུའི་ཐིག་ལེ་དེ་ཡང་མཐོང་བ་རེད་བུ་མོ་ཆུང་ཆུང་འདི།

བྲན་གཡོག་འཚོལ་བར་སླེབས་ཤིང་གར་བྱེད་ཀ་ལས། གསེར་དང། ཨ་ནི། བྲན་གཡོག་ལབ་ན་ཧ་གོ་མ་སྲིད། བྲན་གཡོག་ལབ་ན་གཡོག་པོ། ད་མི་དེ་ཚོ་ལུང་པ་དེ་ལ་དམག་བརྒྱབ་ར། རྒྱུ་ད་དེ་ཚོ་ཚང་མ་བཅོམ། གསེར་དེ་ཚོ་ཚང་མ་འཕྲོག་ར། ཨོ་ཨ་ནི་ར་མི་དེ་ཚོ་ཚང་མ་ར་གཡོག་པོ་ལ་ཁྲིད། ཁྲིད་འགྲོ་ཡ་ཆེད་དུ་རེད་ད་ད། འཚོལ་བར་སླེབས་ཤིང་ཁོ་ཚོས་མེ་ལྕེ་དང་འཇིགས་སྣང་ཁུར་ཏེ་སླེབས་པས། ཡུལ་མི་རྣམས་ས་གནས་གཞན་དུ་བྲོས། འོན་ཀྱང་ཟང་ཟིང་གི་ཁྲོད་ནས་གཉིད་ཁུག་པའི་བུ་མོ་ཆུང་ཆུང་དེ། དྲན་པ་བརྗེད་དེ་ལུས། ཁོ་མོ་ད་དུང་ཡང་གཉིད་ཁུག་སྟེ་གདོན་འདྲེ་གངས་གཟིག་གི་སྙན་པའི་གླུ་དབྱངས་ཁོ་ན་ཐོས་ཀྱིན་ཡོད་ད་བུ་མོ་གཉིད་ཁུག་ལེ། ཡ། ད། མིག་འཕྲུལ། མིག་འཕྲུལ་དང་མིག་འཕྲུལ་གླུ་གཞས་ཀྱིས་བསྒྲིབས་ཏེ་གངས་གཟིག་གྲོང་གསེབ་ཏུ་འཇབ་ཉུལ། ཇག་པ་དེ་ཚོ་ལ་འོར་ད།

དྲན། གོ་ཚེ་ཟེར། མིག་འཕྲུལ་གྱི་གླུ་གཞས་བསྒྲིབས་ཏེ་གངས་གཟིག་གྲོང་གསེབ་ད་གྲོང་གསེབ་ནང་ལ་འཇབ་ཉུལ་ལ་རྟ་ཁ་འགྲོ་དུས་སུ་བུ་མོ་ཆུང་ཆུང་གཉིད་ཁུག་པ་དེ་རྙེད་པ་རེད་ས། ཁོ་མོས་ཨ་ནི་བུ་མོ་ཐིག་ལེ་བཀྲ་བའི་རྟ་ད་ད། དཀར་ས་སྤུ་བཙོང་མཐུག་པོ་ཡོད་རྒྱུ་ཁོ་གི་གཟུགས་པོ་སྤུ་བརྗོད་ར་དེ་འདྲ་ཤེས་དགོས་ཀྱི་འདུག་དེའི་ནང་ལ་ཨ་ནི་བུ་མོ་དེ་ཡག་པོ་རུམ་པ་རེད་ཟེར་ན་པང་ལ་པང་པ་ཉར་བ་རེད་ཡག་པོ་བྱས་ནས་ཁུག་གི་ར། དུས་རབས་མང་པོ་སྔོན་ལ་གངས་གཟིག་མོ་རང་ཡང་མི་ཅིག་ཡིན་པ་སྔོན་མ་སྔོན་མ་ཁོ་རང་མི་སྐྱེ་བ་ལེན་མྱོང་ཡོད་པ་ཡང་དྲན་པ་སོས་པ་རེད་ས།

ཁོ་གཉིས་མཉམ་དུ་རི་རྩེ་དང་ནགས་ཚལ་གྱི་ཁྲོད་དུ་སྤྲོ་འཆམ་ལ་ཕྱིན་པ་དང་གངས་གཟིག་གིས་ས་གཞིའི་གླུ་དབྱངས་བླངས་ལ་གཞས་བཏང་པདོ། ཁོ་མོས་བུ་མོ་ཆུང་ཆུང་དེ་ལ་ལུང་གཤོང་གི་གླུ་དབྱངས་དང་ད་དུང་བྱིའུ་ཅོ་ཀ་དང་ཁུག་རྟ། བྱིའུ་མིང་རེད་ད། གངས་བྱིའུ། བྱིའུ་འབྲི་མར། གངས་བྱིའུ་ལབ་ན། གངས་ཀྱི་བྱིའུ་བརྗོད་རྒྱུ་རང་བྱས་ཙང་བྱིའུ་མིང་རེད་དོ།

བུ་མོ་ཆུང་ཆུང་གིས་གླུ་དབྱངས་དེར་ཉན་ཏེ་སྦྱངས་པས་གླུ་དབྱངས་ལེན་ཤེས་པར་གྱུར་པ་མ་ཟད་ཁོ་གཉིས་ཀྱིས་སྐད་གདངས་བསྒྲིགས་ཏེ་གླུ་དབྱངས་མཉམ་དུ་ལེན་གྱིན་སྦས་ལུང་དུ་སྐོར་བ་བསྐོར་བ་རེད། ད་བུ་མོ་དེ་ཁོར་གཞས་བཏང་རོགས་ཞེས་སྒོ་དུ་ལ་གི་ཡོད། ད་བུ་མོ་དེ་ར་མོར་ལ་གཞས་དེ་བསླབས་འདུག་ད་མོས་གཞས་ཤེས་ད་ཁོ་གཉིས་སྐད་གདངས་འདྲ་མཉམ་དུ་བསྒྲིགས་ནས་ཨ་ནི་སྦས་ལུང་སྐོར་བ་བརྒྱབ་ནས་གཞས་མཉམ་དུ་བཏང་གིན་བཏང་གིན་འགྲོ་གི་ཡོད་རེད།

བུ་མོ་དེ་གཉིད་ལམ་ནང་ལ་བརྟེན་སོང་དྲན་གྱི་འདི། དུས་ཚོད་ཕྱིན་པ་དང་བསྟུན་བུ་མོ་ཆུང་ཆུང་དེ་ལུང་གཤོང་གི་རང་བྱུང་ཁམས་ལ་རྒྱུས་ལོན་བྱས་པ་དང་གོ་ཚོད་ཟ། རྒྱུས་ལོན་ལབ་ན། རྒྱུས་ལོན་པ་ད་ཧ་གོ་བ། ག་རེ་ཡིན་ག་བ་ལ་ག་རེ་ཡོད་ག་དུས་ཆར་པ་རྒྱག་ཡོད་ག་དུས་གངས་རྒྱག་ཡོད་གངས་བརྒྱབ་ན་ག་རེ་ཡོད་ཚང་མ་ཧ་གོ་བ་རེད་རྒྱུས་ལོན་པ་རེད། རང་ཉིད་ཀྱི་སེམས་པ་ལྷོད་ལ་བབས་ཏེ་འཇིག་རྟེན་གནས་དེ་དང་གཅིག་ཏུ་འདྲིས་དགོས་པ་ཤེས་པ་རེད། འདྲིས་ལབ་ན། འདྲིས་པོ་བྱུང་བ་ལབ་ན་ད་འཆམ་པོ་ཆགས་བ་དང་གཅིག་ཡོད། གོམ་པ་གོམ་ཡས་བཏང་སྟེ་ད་དུང་མཁའ་རླུང་ལ་བརྟེན་ནས་འཕུར་བའི་བྱ་རྒོད་དང་ཁྲ་ཡི་འཕུར་སྟངས་སྦྱངས་ཤིང་འོ་ད་བྱ་རྒོད་ཀྱི་འཕུར་སྟངས་ཁྲ་གི་འཕུར་སྟངས་འདི་ཚང་མ་སྦྱངས་རེས་དོམ་ནག་དང་གནའ་བ་གནའ་བ་ལབ་ན་ཤ་བ་འགྲོ་བ་རིགས་གང་དེའི་དོ་ཨ་ཁ་སྔོན་མ་ང་ཚོ་ལ་དྭགས་འགྲོ་དུས་མཐོང་ས་འོ་འདི་ཨ་ནི་སྤྱང་ཀི་བཅས་ལ་ལྟ་རུ་ག་འདྲ་བྱས་ཏེ་འགྲོ་དགོས་མིན་ཡང་ཤེས་པ་རེད་ཁོ་ཚོ་ལྟ་ཡ་འདི་ཚོ་ག་འདྲས་ལྟ་ག་འགྲོ་ན་མཐོང་གི་ཡོད་མེད་ག་དུས་ལྟ་ན་ཁོ་ཚོ་མཐོང་གི་ཡོད་མེད་ཡོད་མི་འཚོལ་ཁག་པོ་རེད། འགྱུར་བ་དེ་དག་མཐོང་ནས་གངས་གཟིག་གིས་སྐྱིད་པའི་ངར་སྒྲ་བསྒྲགས་ཤིང་གངས་གཟིག་སྐྱིད་ནས་ད་སྐད་རྒྱབ་པ་རེད། ཁོ་མོས་སྐྱིད་པོ་བྱུང་ནས་སྐྱིད་ནས་སྐྱིད་ནས། ཁོ་མོའི་སློབ་ཁྲིད་མཇུག་བསྡུས་པ་དང་མཉམ་དུ་དུས་ཚོད་ལ་ཡང་འགྱུར་ལྡོག་བྱུང་ད་ཁོས་སློབ་གྲྭ་སློབ་ཁྲིད་སུ་འགྲོ་དེ་འགྱུར་བ་སློབ་ཁྲིད་མཇུག་བསྡུས་པ་རེད་ད་བུ་མོ་དེ་ཚང་མ་ཤེས་པ་རེད། ས་སྲོད་ཀྱི་དུས་ཚོད་ཅིག་ལ་ནམ་མཁའ་དཀར་འོད་ཆེམ་ཆེམ་འཕྲོ་བ་དང། རོ། ས་གཞིར་ཁ་བའི་འོད་སྣང་འཚེར། མཁའ་དབུགས་ཧ་ཅང་མཐོ་བའི་རི་བོ་མཐོན་པོའི་ངོས་ཀྱི་སྔོ་ལྡུམ་སྐྱེས་པའི་བྲག་ཕུག་ཅིག་གི་ནང། ད། ཁ་བ་ཚང་མ་འཇམ་ནས་ད། རྩྭ་སྔོན་པོ་སྐྱེས་ཡོང་གི་འདུག་ད་དབྱར་ཁ་ཆགས་ཀྱི་ཡོད་ཀྱི་རོ། བུ་མོ་ཆུང་ཆུང་དེས་རླབས་ཆེ་བའི་གངས་གཟིག་གི་མགོ་བོ་ལག་པའི་ནང་དུ་བཟུང་ནས་ཡོད། གངས་གཟིག་གི་ལྕེ་ལེབ་ཀྱིས་མོའི་གདོང་པ་གྲང་མོ་དེ་བལྡགས་ཤིང། ཁོ་མོའི་ལྕེ་ལེབ་རྩུབ་པོ་དེས་བུ་མོའི་གདོང་པ་འཇམ་པོ་དེ་ཡང་ཡང་བལྡགས་པ་རེད། གངས་གཟིག་གིས་འཇམ་པོ་བྱེད་དགོས་ལ། གངས་གཟིག་གིས་མཐའ་མཇུག་གི་ངར་སྒྲ་དང་མཉམ་དུ་ལྕེ་ལྡག་ཅིག་བྱས་པའི་སྐབས་སུ་བུ་མོ་ཆུང་ཆུང་དེ། སྤུ་གྲ་མཐུག་ལ། མིག་ཟུང་རྒོད་ཅིང། ཐིག་ལེ་བཀྲ་བའི་གདོན་འདྲེ་གངས་གཟིག་ཅིག་ཏུ་གྱུར། ཡ། བུ་མོ་དེ་ད་གངས་གཟིག་གྱུར་པ་རེད།

གྲྭ་རུ་གྱུར་པ་རེད། ད་གངས་གཟིག་གོག་མོ་དེ་ད་གངས་གཟིག་དེ་རྒན་གོག་རེད་ད། གླུ་དབྱངས་ལེན་ཚར་བ་དང་ཨ་ནི་རི་སྒང་ནས་སྐར་མས་ཁེངས་པའི་ནམ་མཁའི་དབྱིངས་སུ་མཆོངས་རེས་ནམ་མཁའ་ལ། ཨ་ཁོ་མོའི་ཚོན་མདོག་བཀྲ་བའི་པགས་པ་དང་དགུ་ཚིགས་སྐྱ་མོ་སྐར་ཚོགས་དང་མཉམ་དུ་འདྲེས་པ་མ་ཟད་ཨ་ནི་ཁོ་མོའི་གཞས་དེ་ཚོ་ཚང་མ་ཡང་སྐར་མ་ཡི་འོད་སྣང་ནང་བཞིན་བྱུང་བས་ཨ་ནི་ཤུབ་ཤུབ་ཀྱི་སྒྲ་ནང་བཞིན་ཐག་རིང་ལ་ཡལ་འགྲོ་རེས་ད་དེ་སྐར་མ་ཆིང་ཆིང་ཆིང་ཆིང་ཤར་ད་ཨ་ཁོ་རང་བརླག་ཕྱིན་པ་རེད་མོ་རང། ད་གངས་གཟིག་དེ་བུ་མོ་ཆུང་ཆུང་དེ་ཆགས། རིའི་སྟེང་དུ་ཡོད་པའི་གངས་གཟིག་གཞོན་ནུ་མ་དེ། ད་གཞོན་ནུ་མ་དེ་ལབ་དུས་ད་གཞོན་གཞོན་དེ་ར་ད་བུ་མོ་ཆུང་ཆུང་དེ་རེད། མིག་ཟུང་སྔོན་པོར་ཤར་བའི་སྐར་ཚོགས་ལ་བལྟས་ནས་སྐར་འོད་ཀྱི་ཤུབ་སྒྲ་ཐོས་པ་དང་གླུ་དབྱངས་གསར་པ་ཞིག་ལེན་འགོ་ཚུགས་པ་རེད། གླུ་དབྱངས་གསར་པ་ལབ་ན། གཞས་གསར་པ་བཏང་ཡག་འགོ་ཚུགས་རེད་ད་བུ་མོ་གསར་བ་ར།